ཐིམ་པ་དང་དེའི་མཉམ་པོ་ལ་ཁོ་ཐིམ་པའི་རྐྱེན་བྱས་ནས་དེ་ལས་ཐིམ་པའི་རྐྱེན་བྱས་ནས་ཐིམ་ཐག་རེག་ལམ་སེང། སོ་སོ། ཞེས་འཇམ་དབྱངས་གསང་ཐང་ཤར་བ། དེའི་ཕྱེད་སངས་རྒྱས་ཕྱོགས་བཅུའི་སངས་རྒྱས་ཐམས་ཅད་ཚུར་སྤྱན་དྲངས་ནས་སོ་ལ་ཐིམ་ཡོད་རོ། དེ་ཚོ་གང་ག་ལོ། ཉི་མ། དེ་ན་ནི་ཐུ་བ་དེ་ནི་ཉི་མ་བྱས་རོ། གང་ག་ཞུ་ནས། རེད་པ། དེ། ཉི་མ་དང་བཅས་པ་ཞུ་ནས། ནི་གར་དུ། ཅོ། རྡོ་རྗེ་རྣོན་པོ་ལ་སོགས་བྱང་སེམས་རྡོ་རྗེ་ལྕགས་ཀྱུ་ལ་སོགས་ཁྲོ་བོ་དང་སེམས་མ་རྡོ་རྗེ་མ་ལ་སོགས་རིག་མ་དང་བཅས་པ་ཉི་མ་ལ་ཞུ་བ་ལས། འོད་ཟེར་གྱི་དཔག་ཚད་སྟོང་ཕྲག་བརྒྱར་འཚེར་བའི་ཉི་མའི་དཀྱིལ་འཁོར་དུ་གྱུར། སོ་སོ་ཡང་འཕགས་པའི་བཞུགས་རིས་སོ་ར་ཆེ་ཁ་བ་ཁ་སོ་སོ་སྦྱིན་བྱ་མི་ཡང་ལ་སྐྱེས་ཨ་རེ་ལས་ནི་མ་ཕྱོགས་བཅུའི་སངས་རྒྱས་ཐམས་ཅད་སྤྱན་དྲངས་དག་སོ་སོ་ཁོ་མཁའ་སློབ་པ་བཞུགས་ནས་བཞུགས་སུ་སྟེ་ང་རོ་དུ་འཕགས། གཅིག་ཁོ་ཡང་ངོ་གཞན་དུ་ཕྱིན་ཏེ་སོ་ར་ཆེ་ནས་འོག་བཞུགས་ནས་དག་གང་ཅི་གཞལ་ཡས་ཁང་དེའི་ནང་ལ་དཔེར་ན་ཉི་མའི་དཀྱིལ་འཁོར་ཟླ་བའི་ཟླ་བའི་དཀྱིལ་འཁོར་ཡོད་ར་བ་འོག་དེ་ན་རླུང་གི་དཀྱིལ་འཁོར་དེའི་སྒང་ན་ཟླ་བའི་དཀྱིལ་འཁོར་ཡོད་ར་བ་དེའི་སྒང་དེ་ལ་ཉི་མའི་དཀྱིལ་འཁོར། རྩེ་གཅིག་འོག་ཏིང་འབད་དེ་ཁོ་རང་གཞལ་ཡས་ཁང་ཁོ་བཞག་ལ་ཁོ་དག་དག་གང་འདས་པ་ཅིག་ཅེས་འོད་ཟེར་དཔལ་དེ་ནི